རྨོ་ལགས་ཀྱིས་འགོ་བཙུགས་བྱས་སྒྲུང་འདི་བཤད་ཀྱི་ཡིན་ད་ཁྱེད་རྣམ་ཚོ་གཉིད་མ་ཤོར་བ་གནང་ལ། ཉི་མ་ཉི་མ་དགུ་དུས་ཁང་པ་ཅིག་ཡོད་རེད། ཁང་པ་དེའི་མིང་ནི་ཡ་གཉིད་ཁུག་བཅུག་མཁན་གྱི་ཁང་པ་ཟེར་གྱི་རེད། རྒྱུ་མཚན་ག་རེ་ཟེར་ན་མི་ག་འདྲ་ཅིག་ཡིན་ནའི་ལས་ཁང་པ་འདིའི་ནང་སླེབས་པའི་གཞུག་གུ་རང་དབང་མེད་པར་གཉིད་ཤོར་འགྲོ་གི་ཡོད་རེད།

ཞི་མི་ཨ་སྟོང་རྒྱབ་མཁན་འདི་ཁྱི་གཉིད་ཀྱིས་བཟི་འགྲོ་མཁན་འདིའི་པང་ཁའི་སྒང་ལ་ཡོད་རེད། ཁྱི་ག་པར་ཡོད་རེད། ཁྱི་འདི་གཉིད་ལམ་བཏང་མཁན་གྱི་སྤུ་གུ་ཆུང་ཆུང་འདིའི་པང་ཁའི་སྒང་ལ་ཡོད་རེད། སྤུ་གུ་ཆུང་ཆུང་འདི་ག་པར་ཡོད་རེད། སྤུ་གུ་ཆུང་ཆུང་འདི་རྨོ་ལགས་ཀྱི་པང་ཁའི་སྒང་ལ་ཡོད་རེད། རྨོ་ལགས་ག་པར་ཡོད་རེད། རྨོ་ལགས། ཉལ་ཁྲི་དོམ་མདོག་འདི་སྒང་ལ་ཡར་བཞུགས་བཞག།

བཞུགས་བཞག། ཨུམ། ཉལ་ཁྲི་ག་པར་ཡོད་རེད། ཉལ་ཁྲི་དེ་གཉིད་ཁུག་བཅུག་མཁན་གྱི་ཁང་པའི་ནང་ལ་ཡོད་རེད། ཁང་པའི་ནང་ལོགས་ཀྱི་མི་ཚང་མ་ལོ་ག་རེ་བྱེད་ཀྱི་ཡོད་རེད། གཉིད་ཁུག་བྱས་བསྡད་ཡོད་རེད། ཨོ། ཙི་ཙིའི་པང་ཁའི་སྒང་ལ་ཡ་ཤིག་ཅིག་ཡོད་རེད། ཤིག་དེ་གཉིད་མ་ཁུག་བྱས་ཙི་ཙིའི་གཟུགས་པོའི་སྒང་ལ་བསྡད་ཡོད་རེད། ཙི་ཙི་འདི་ཞི་མི་ཨ་སྟོང་རྒྱབ་མཁན་འདིའི་པང་ཁའི་ནང་ལ་ཡོད་རེད། ཞི་མི་ག་པར་ཡོད་རེད། ཞི་མི་འདི་གཉིད་ཀྱིས་བཟི་འགྲོ་མཁན་གྱི་ཁྱིའི་པང་ཁའི་ནང་ལ་ཡོད་རེད། ཁྱི་ག་པར་ཡོད་རེད། ཁྱི་འདི་གཉིད་ལམ་བཏང་མཁན་གྱི་སྤུ་གུ་ཆུང་ཆུང་འདིའི་པང་ཁའི་ནང་ལ་ཡོད་རེད། ད་བྱས་ན་སྤུ་གུ་ག་པར་ཡོད་རེད། སྤུ་གུ་འདི་རྨོ་ལགས་ཀྱི་པང་ཁའི་ནང་ལ་ཡོད་རེད། རྨོ་ལགས་ག་པར་ཡོད་རེད། རྨོ་ལགས་ཉལ་ཁྲི་དོམ་མདོག་འདི་སྒང་ལ་ཡ